ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཏོག་དབྱིབས་ནད་ཡམས་གསར་པ་ཨོ་མི་ཁོ་རོན་དེས་ཏོག་དབྱིབས་ནད་ཡམས་གཞན་དེ་དག་ལས་ཀྱང་འགོས་ཁྱབ་མགྱོགས་པ་འགྲོ་བཞིན་ཡོད་པའི་ཉེན་བརྡ་བཏང་འདུག

you'll still have enough sick, sick people to fill up hospitals and to overburden um, the healthcare system. So for this reason, it is probably unwise to sit back and think this is a mild variant it's not going to cause severe disease because i think with the numbers going up

ད་ལྟ་ན་ཚ་དེའི་གནས་སྟངས་གང་འདྲ་ཆགས་ཀྱི་ཡོད་མེད་ཤེས་རྟོགས་ཡོང་བར་སྐུལ་འདེད་ཤུགས་ཆེན་གཏོང་དགོས་པ་དང། ན་ཚ་དེའི་འབྱུང་ཁུངས་སྐོར་ཞིབ་འཇུག་དང་ལྷག་པར་དུ་རྒྱ་ནག་ཕྱོགས་ནས་གནས་ཚུལ་མཁོ་སྤྲོད་བཅས་ཀྱི་ཐད་གདོང་ལེན་མང་པོ་ཞིག་བྱེད་དགོས་འཁེལ་གྱི་ཡོད། ང་ཡི་རེ་བ་དེ་འདྲ་བྱུང་ཚེ་ཕན་ཐོགས་ཡོང་གི་རེད། གནས་ཚུལ་ཁ་གསལ་གཏིང་གསལ་མཁོ་སྤྲོད་མ་བྱུང་ཚེ་ང་ཡི་བསམ་པ་ན་ཚ་དེའི་འབྱུང་ཁུངས་ཤེས་རྟོགས་དང་གྲུབ་འབྲས་ལྡན་པའི་ཐོག་ནས་མཇུག་བསྡུ་ཐུབ་ཀྱི་མ་རེད་ཅེས་གསུངས་འདུག་ཡང་ཉེ་ཆར་ཐའི་ལེནྡྲའི་གཞུང་གིས་ཏོག་དབྱིབས་ན་ཚ་གསར་པ་ཨོ་མི་ཁོ་རོན། རྒྱལ་ཁབ་ནང་འགོས་ཁྱབ་ཡོང་བ་སེམས་ཁྲལ་གྱིས། རྒྱལ་ཁབ་གཞན་པ་ནས་ཡོང་བའི་འགྲུལ་པ་རྣམས་ལ་ཟུར་བཀག་ཏུ་བསྡད་དགོས་པའི་གཏན་འབེབས་ཤིག་བྱས་ཡོད་འདུག་ཐའི་ལེནྡྲའི་ནང་བུད་མེད་ཅིག་ལ་ཏོག་དབྱིབས་ན་ཚ་གསར་པ་ཨོ་མི་ཁོ་རོན་འགོས་ཡོད་འདུག་པ་དང་བུད་མེད་དེའི་ན་ཚ་དེ་ཨ་ཧྥེ་རི་ཁ་རྒྱལ་ཁབ་ནེ་ཇི་རི་ཡ་ནས་གསར་དུ་འབྱོར་བའི་ཁོང་གི་ཁྱོ་ག་ཡི་རྩ་ནས་འགོས་ཁྱབ་བྱུང་བ་ཤེས་རྟོགས་བྱུང་ཡོད་འདུག་སྤྱིར་བཏང་སྐྱེ་དམན་དེ་དང་ཁྱོ་ག་གཉིས་ཀ་ལ་ཏོག་དབྱིབས་འགོག་ཁབ་ཆ་ཚང་རྒྱབ་ཚར་ཡོད་པ་རེད་འདུག་ཐའི་ལེནྡྲའི་ནད་ཡམས་སྟངས་འཛིན་ལྷན་ཁང་གི་ལས་བྱེད། ཅཱཀ་ར་ཏི་ལགས་ཀྱིས། འགོག་ཁབ་ཆ་ཚང་རྒྱབ་ཚར་ཡོད་ཀྱང། འཕྲོད་བསྟེན་བློན་ཆེན་ལྷན་ཁང་གིས། འགྲུལ་པ་ཚང་མ་ཟུར་བཀག་ཏུ་སྡོད་དགོས་པའི་སྒྲིག་གཞི་ཞིག་བཟོ་རྒྱུ་ཡིན་སྐོར་བརྗོད་འདུག་དེ་དང་ཆབས་ཅིག་ཨིན་རྡོ་ནེ་ཤི་ཡ་གཞུང་གིས་དབྱིན་ཡུལ་དང་ནོར་ཝེ། ཌེན་མག་བཅས་ནས་ཡོང་བའི་འགྲུལ་པ་རྣམས་བཀག་འགོག་གི་ཐོ་གཞུང་ནང་བླུགས་ཡོད་པ་དང། ཡིན་ན་ཡང་ཉེ་ཆར་ཧོང་ཀོང་ནས་ཡོང་བའི་འགྲིམ་འགྲུལ་བཀག་འགོག་གི་ཐོ་གཞུང་ནས་ཕྱིར་འཐེན་བྱས་ཡོད་འདུག་ཡང་དབྱིན་ཡུལ་ནང་ཡེ་ཤུའི་འཁྲུངས་སྐར་དུས་ཆེན་སྐབས་སུ། རྐང་རྩེད་སྤོ་ལོ་འགྲན་དུས་སུ། རྩེད་མོ་ཁག་མུ་མཐུད་རྩེད་རྒྱུ་ཞིག་ཡིན་པའི་རེ་བ་རྒྱག་གི་ཡོད་འདུག། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།